བོད་ཀྱི་འབྲས་ནད་ཚོགས་པས་འཛམ་གླིང་འབྲས་ནད་ཉིན་མོ་སྲུང་བརྩི་དང་སྟབས་བསྟུན་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཆེད་ལས་མི་འདྲ་བའི་རྒྱ་གར་བའི་སྨན་པ་བཅོ་ལྔ་ལྷག་ཆེད་དུ་གདན་ཞུས་ཀྱིས་བོད་པ་གཙོས་པའི་ས་གནས་ཡུལ་མི་སོགས་ལ་ཕྱི་ཟླ་གཉིས་པའི་ཚེས་གསུམ་དང་བཞི་བཅས་ཉིན་གྲངས་གཉིས་རིང། ནད་རིགས་བརྟག་དཔྱད་རྣམ་གྲངས་མི་དྲ་བ་བཅུ་ལྷག་རིན་མེད་ཐོག་ནས་གནང་བཞིན་ཡོད་འདུག་ལ། དེ་རིང་བརྟག་དཔྱད་ཉིན་གཉིས་པའི་ཐོག་སྐུ་མགྲོན་གཙོ་བོར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་དང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་འབྲེལ་ཡོད་ལས་བྱེད། སྐུའི་བླ་སྨན་ས་འདུ་ཚང་ཚེ་བརྟན་རྡོ་རྗེ་བཅས་གདན་ཞུས་ཀྱིས་འཛམ་གླིང་འབྲས་ནད་ཉིན་མོའི་བྱེད་སྒོར་མཉམ་ཞུགས་དང་སྨན་སྒར་ཐོག་གཟིགས་ཞིབ་ཀྱང་གནང་སོང། བོད་ཀྱི་འབྲས་ནད་ཚོགས་པའི་ངོས་ནས་རིན་མེད་སྨན་སྒར་གོ་སྒྲིག་གནང་དགོས་པའི་གལ་གནད་དང་འབྲེལ་བའི་སྐོར་ལ་བོད་ཀྱི་འབྲས་ནད་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་ལགས་ཀྱིས་འགྲེལ་བརྗོད་གནང་དོན། ད་ལྟ་ང་ཚོའི་གི་ཡ་སྤྱི་ཡོངས་ཀྱི་ཐད་དེ་ཡ་ང་ཚོ་སྔོན་འགོག་གཅིག་རེད། ལྷག་པར་དུ་ང་རང་ཚོ་བོད་མི་སྤྱི་ཡོངས་ཐོག་ནས་ད་མི་རིགས། ང་རང་ཚོ་འཐབ་རྩོད་གནས་སྐོར་ནས་གར་ཡོང་ནས་མི་རིགས་དེ་གནས་སྐོར་དང་ཞོ་དེ། གན་ས་ན་ནས་མང་ཤོས་གྲོངས་འགྲོ་སྐོར་ད།

བདག་རིམ་པ་དང་པོ་དང་གཉིས་པར་སྐྱིད་འདོད་སྡེས་རང་ཤུགས་རྒྱག་གཞི་བྱས་ནས་ཡར་འདུག་སྐྱེ་འཚར་ནང་ངེས་འདུག་ཚུར་སྔོན་འགོག་བྱས་པའི་ཕྱིར་ཤུགས་བསླངས་ཡོད། དེ་བཞིན་བོད་མིའི་སྤྱི་ཚོགས་ནང་འབྲས་ནད་ཀྱི་དཀའ་ངལ་དུ་མ་ཡོད་པའི་ཁོངས་ནས་གཙོ་བོ་ཕོ་བའི་འབྲས་ནད་ཆགས་ཀྱི་ཡོད་པ་དང་དེ་དག་གི་ཐོག་ལ་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་ཀྱང་འཕྲོད་བསྟེན་སློབ་གསོ་ཚན་པ་ལོགས་སུ་ཆེད་འཛུགས་ཀྱིས་མི་མང་ལ་འཕྲོད་བསྟེན་གོ་རྟོགས་དང་བོད་མི་འདུས་སྡོད་ཀྱི་སྤྱི་ཚོགས་ནང་དམིགས་བསལ་ཕོ་བའི་འབྲས་ནད་ཡོད་མེད་ལ་བརྟག་དཔྱད་གནང་གི་ཡོད་ཅིང། གལ་ཏེ་འཕྲོད་བསྟེན་ལྟ་སྐྱོང་གི་ལས་གཞི་འོག་ལ་ཡོད་པའི་གང་ཟག་སུ་རུང་འབྲས་ནད་ཀྱིས་མནར་ཚེ་སྨན་བཅོས་མཐུན་འགྱུར་རོགས་རམ་གང་དྲག་གནང་བཞིན་ཡོད་པ་འཕྲོད་བསྟེན་ལས་ཁུངས་ཀྱི་ཟུང་དྲུང་ཚེ་རིང་གཡུ་སྒྲོན་ལགས་ཀྱིས་ངོ་སྤྲོད་གནང་གསལ།

རིན་མེད་ཐོག་ལ་བརྟག་དཔྱད་མང་པོ་གནང་སྐོར་ངོ་སྤྲོད། དེ་ནས་ཕྱི་ལྟ་སྔོན་ཁབ་ལས་རིམ་ལྟར HPV དེ་ང་ཚོ་དཔེ་ཤུགས་ཆེན་པོ་འགྲོ་རན་དེ་ནས་ཅིག་ཕྲུ་གུ་ཆུང་ཆུང་ཚང་མ་ལ་ང་ཚོ་ལོ་ལྔ་མན་ལ Under five vaccination ལོག་དེ་ཚོ་ཚང་མ་ང་ཚོ་ད་ཏག་ཏག་ཏག་ཏག་འགྲོ་དེ་ཁོ་བུ་སྣོད་ཀྱི་ཆ་བཞག་པ་ཡིན་ན་བུ་སྣོད་ཀན་སར་དེ་བོད་པ་ནང་ལ་ད་ཡོད་དེ་དེ་ང་ཚོ་མིན་ནས་ད་ལོ་ན་ནིང་ནས་ད་དཔེ་ཤུགས་ཆེན་པོ HPV ལ་བུ་མོ་སློབ་གྲྭ་འཛིན་གྲྭ་བདུན་པ་ཡན་ནིན་པ་ཡོད་པ་ཅི་དེ་ནས་ང་ཚོ་གི་ད་ལོ་དཔེ་འདྲ་ཅིག་སྔོན་ཁབ་རྒྱབ་ཚར་སྔོན་ཁབ་དེ་ཚོ་ལས་ལ་དབུ་མར་གོང་ཁེ་པོ་དེ་འདྲ་མ་རེད་ད་ཨ་རིའི་རོགས་ཚོགས་བཀའ་དྲིན་གྱིས་ང་ཚོ་ལ་མཐུན་འགྱུར་བྱ་ཟེར། ད་ང་ཚོ་འཛིན་གྲྭ་བདུན་པ་ཡན་བུ་མོ་མང་ཆེ་ལ་ད་སློབ་གྲྭ་ནང་ཡོད་རྒྱོ་ཕྲུ་གུ་མང་ཆེ་ལ་སྔོན་འགོག་འདི་རྒྱབ་ཚར། དེ་དང་ཕྱོགས་མཚུངས་དེ་རིང་འཛམ་གླིང་འབྲས་ནད་ཉིན་མོ་སྲུང་བརྩིའི་ཐོག་དེ་སྔ་ནུ་མའི་འབྲས་ནད་ལས་དྲག་སྐྱེད་བྱུང་མཁན་བསྟན་འཛིན་པ་སངས་ལགས་ཀྱང་མཉམ་ཞུགས་གནང་ཡོད་འདུག་ཅིང། ཁོང་གིས་འབྲས་ནད་ཀྱིས་མནར་བཞིན་པའི་སྐབས་གཙོ་བོ་སོ་སོའི་བསམ་བློའི་འཁྱེར་སོའི་ཐོག་ནས་ནད་ཀྱི་དྲག་སྐྱེད་ལ་དམིགས་བསལ་གྱི་ཕན་ནུས་བྱུང་བ་སོགས་ཀྱི་ཉམས་མྱོང་བརྗོད་དོན།
ད་ང་རང་ཉིད་མ་ན་དུས་སྒང་ལ་ངེད་ཀྱིས་ད་ད་ང་ད་ད་ན་ཚ་དེ་ཡི་གདོང་ལེན་བྱས་ལ་ད་ངེད་གཙོ་བོ་དེ་ད་ད་མི་ཡོང་ད་གཙོ་བོ་སེམས་རེད་གཙོ་བོ་སེམས་རེད་ལ་ད་དེ་ཁྱོད་ད་ནི་ངེད་ཀྱི་དེ་དངོས་གནས་ཅིག་ད་རེད་བསམ་གྱི་འདུག་ད་སོ་སོ་སེམས་པ་ནང་ལ་ད་དེ་ང་ད་གདོང་ལེན་བྱེད་ཀྱི་ཡིན་ལབ་ནས་འདུག་ཡིད་ཆེས་ཅིག་བྱས་ནས་ཁྱེད་ནི་རང་སྦྱོང་ཡིན་ལ་ན་ན་ཚ་ན་ལ་ཧ་གོ་བ་ད་ད་འོ་ད་ག་ཡོད་མ་རེད་ཨ་དེ་ད་ང་ཐར་ཐུབ་པ་བྱེད་ཀྱི་ཡིན་ལབ་ནས་སེམས་པ་འདི་འདྲ་ཞིག་འཁྱེར་ང་ནི་ཟླ་བ་བརྒྱད་དེ་གང་བཟང་སྨན་བཅོས་དེ་ཨ་ནི་ད་ཅི་ཞིག་ད chemo ལ་དཀའ་ངལ་མང་པོ་ད་འཕྲད་ཡོད་རེད་ལས་ནས་ད། སེམས་ཁམས་ངང་ནས་ཏིས་ལས་སླ་བོ་བྱས་ནས་འགྲོ་ཐུབ་སོང་བསམ་གྱི་འདུག་རའོ། འདི་ངའི་ཧང་སངས་ཡང་གལ་ཆེན་པོ་རེད་བསམ་གྱི་འདུག་གཞན་པ་འདྲེ་ནི་ན་ཉེན་སུ་ཡིན་ན། དང་པོ་ན་ཉེན་ཡིན་ནམ་མེད་ནའང་ང་ཚོས་ཀྱི་སོ་སོའི་ཀྱི། འཕྲོད་བསྟེན་ལ་སོ་སོས་ཀྱི་དོ་སྣང་བྱས་ཏེ་ཧང་སངས་ཡང་གལ་ཆེན་པོ་རེད་ཤ་ད་སོ་སོ་ཏིས་ཅིག་སོ་སོའི་ཀྱི་དེ་འདྲའི་ད་སོ་སོ་གཟུགས་པོ་སོ་སོ་ཡག་ཤོས་ཧ་གོ་ལ་ནི།
འདྲེ། Symptom། འགྲོ་ཏིས་ཅིག་སོ་སོའི་ཚོར་རྒྱུ་ཡོད་ན་ནི་ལམ་སང་སྨན་ཁང་ལ་འགྲོ་བསྟེན་བྱས་ཏེ་གལ་ཆེན་པོ་རེད་ཤ་ལའོ། གཞི་རྩའི་ལོ་ལྟར་བོད་ཀྱི་འབྲས་ནད་ཚོགས་པས་འཛམ་གླིང་འབྲས་ནད་ཉིན་མོར་གཙོ་བོ་མཚན་རྟགས་བསྡུ་རུབ་སོགས་ཀྱི་ལས་འགུལ་སྣ་མང་ཞིག་སྤེལ་བཞིན་ཡོད་ཀྱང། འདི་ལོའི་འབྲས་ནད་ཉིན་མོར་རིན་མེད་འཕྲོད་བསྟེན་སྨན་ཁང་ཆེད་འཛུགས་ཀྱིས་དེའི་ནང་རྒྱ་གར་གྱི་སྨན་ཁང་ཆེ་ཁག་གསུམ། ལྡི་ལི་ནས་རཱ་ཇིབ་གྷན་དྷི་འབྲས་ནད་ཞིབ་འཇུག་བསྟི་གནས་ཁང་དང་ཀང་ར་ཧྥོ་ཏིས་སྨན་ཁང། པ་ལམ་པུར་རོ་ཊ་རི་མ་རན་ཌ་སྨན་ཁང་བཅས་ནས་ཁྱོན་ཆེད་ལས་འདྲ་མིན་གྱི་སྨན་པ་བཅོ་ལྔ་ལྷག་དང། དེ་བཞིན་འབྲས་ནད་ཚོགས་པའི་སྨན་ཞབས་དང་བཅས་ནས་གཞོགས་འདེགས་འོག་སྙིང་དང་ནུ་མ། བུ་སྣོད། ཕོ་བ། ཁ་ལ་སོགས་པར་འབྲས་ནད་བརྟག་དཔྱད་དང། དེ་མཚུངས་མིག་དང་ཆབ་ཆིན། བཤང་གཅི། ཁྲག་ཤེད་དང་གཅིན་སྙི་སོགས་ལ་ཉིན་གྲངས་གཉིས་རིང་ནད་པ་བཞི་བརྒྱ་བརྒལ་བར་བརྟག་དཔྱད་དང། སྨན་སྦྱིན་ཡང་གཏོང་བཞིན་ཡོད་འདུག་ལ་རྒྱུན་གཏན་ནས་ཀྱང་གཞིས་ཆགས་ཁག་ལ་ཆེད་བཅར་གྱིས་བོད་ཀྱི་ཐེབས་རྩ་དང་ཟུང་འབྲེལ་གྱིས་འབྲས་ནད་གཙོ་བོར་བྱས་ཏེ་འཕྲོད་བསྟེན་གོ་རྟོགས་ལས་འགུལ་གང་སར་སྤེལ་བཞིན་ཡོད་པ་ཚུལ་ཁྲིམས་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།